དན་ད་ཐུག་ཤེས་ཙམ་བྱས་ནས་དབུ་མ་འཇུག་པའི་མཚན་ལ། མཚན་ལ་རྙོག་དྲ་ཤེས་ཀྱི་སྒྲས་དན་ད་བར་དུ་ལ་དབུ་མ་འཇུག་པ་ཞེས་པའི་དབུ་མ་ལ་འཇུག་པའི་བསྟན་བཅོས་ཞེས་བྱ་བ་བཞུགས་སོ། དེ་བཤད་བདེ་ར་བཀོད་ཀྱི་དན་ད་ཁ་ཐུག་ལ་ཤེས་ན་མིང་དེ་ལ། དབུ་མ་འཇུག་པ་ཞེས་པའི་མིང་དེ་ལ་སྐད་ཆ་བཤད་བདེ་ར་བ་དན་ད་བར་དུ་ཁ་སང་དེ་ནས་འདི་བར་དུ་ཡོང་རྒྱུའི་ཚེ་དབུ་མ་འཇུག་པ་ཞེས་པའི་མིང་གི་སྐད་ཆ་རྐྱང་རྐྱང་བཤད་བདེ་ར་བ། མིང་ཁོ་རང་ཁོ་རང་ཁོ་རང་ལ་མི་གཅིག་ཤེས་དགོས་རྒྱུ་ཅིག་ཡོད་རེད་བ། ཡོད་དུས་སུ་དབུ་མ་ལ་འཇུག་པ་དེ་དབུ་མ་རྩ་བ་ཤེས་རབ་ཀྱི།

གཉིས་པ་དེ་བྱས་པ་ལ། དང་པོར་ང་ཞེས་བདག་ལ་ཞེན་གྱུར་ཅིང་ཞེས་པ་ནས་གཡོ་དང་རང་བཞིན་གྱིས་སྟོང་པར་མཐོང་བ་ཡི་བ་དེ་བར་དུ་བྱེད་དོ་ཞེས་པའི་བར་གསུངས་ཤིང་དང་པོའི་སྐབས་སུ། བསྟན་བཅོས་གཞན་གྱི་བསྟོད་ཕྱག་གི་ཡུལ་དུ་དངོས་སུ་སྨོས་པའི་ཉན་རང་དང། རྒྱལ་བ་སྲས་བཅས་ལ་དངོས་སུ་མ་བསྟོད་པར་སྙིང་རྗེ་ཆེན་པོ་ལ་དངོས་སུ་བསྟོད་པ་ལ་དགོས་པ་ཡོད་དེ། སེམས་ཅན་སྡུག་བསྔལ་ལས་སྐྱོབ་པར་འདོད་པའི་སྙིང་རྗེ་ཆེན་པོ་དེ་ཡོན་ཏན་ཐམས་ཅད་ཀྱི་རྩ་བར་ཤེས་པའི་དགོས་པ་ཡོད་པའི་ཆེད་དུ་དགོས་པ་དེར་དང། དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་ཟིན་ནོ། དུག་ཟས་བཀོག་སྟེ་ག་རེ་ཟེར་ན། དེ་དགོས་པ་ག་རེ་ཟེར།

དེ་ནི་ག་རེ་འོ་སྙིང་རྗེ་ཆེན་པོ་ལ་སོ་སོར་ཕྱེ་སྟེ། འོ་ཕྱག་འཚལ་བ། ས་བཅད་གཉིས་ནང་བཞིན་དུ་རྩ་བ་དེ་བས་དམ། སྤྱིར་བཏང་དབུ་མ། དང་པ་ནི་འདི་ནི་དབུ་མ་འཇུག་པ། མངོན་རྟོགས་རྒྱན་ནང་བཞིན་ཧ་ལས་པའི་དྲག་པོ་ནི་རེ་མི་འདུག་བ། རྩ་བ་དང་མར་མཉམ་པོ་སྦྲགས་ཀྱི་སྦྲགས་ཀྱི་ཕྱིན་ན་ཁྱད་ཞེ་དྲག་ཡོད་ས་རེད་བ་ང་ཚོ། ཕར་ཕྱིན་ཚོའི་དུས་སུ། རྩ་བ་དང་འབྲེལ་བ་དོན་ཟ་གང་ལ་ཞེ་དྲག་རང་ཁྱད་མེད་དུས་ཙ་ཨ་ནི་སྤྱི་མཐའ་དཔྱོད་དེ་བྱས། བར་མ་དུ་མས་དེ་ཨ་ནི། གཞུང་འགྲོས་དུ་མ་ཡང་མ་འབྲེལ་དགོས་དུས་ཡང་དཀའ་ལས་ཁག་པོ་བྱེད་ཀྱི་འདུག་བ།

རྒྱུ་མཚན་ཡོད། ཡོད་པ་ག་རེ་ཟེར་ན་སེམས་ཅན་སྡུག་བསྔལ་ལས་སྐྱོབ་པར་འདོད་པའི་སྙིང་རྗེ་ཆེན་པོ་དེ་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་པ་ཤེས་པའི་ཆེད་དུ་ཨ་ནི། འོ་འོ་དེའི་ཆེད་དུ་ཕྱག་འཚལ་བ་ཡིན། སྙིང་རྗེ་ཆེན་པོ་ལ་དམིགས་བསལ་བྱས་ནས་ཕྱག་འཚལ་དགོས་པ་དེ། སྙིང་རྗེ་ཆེན་པོ་ལ་སོགས་གར་ཡོང། བསྟན་བཅོས་གཞན་གྱི་བསྟོད་ཕྱག་ཡུལ་དུ་གྱུར་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་ཕྱག་མ་འཚལ་བར་ཆེད་སྙིང་རྗེ་ཆེན་པོ་ལ་ཕྱག་འཚལ་བ་དེ་ག་རེ་ཡིན་ནམ་ཞེས་ནི་རྩད་བཅད་ཡོང་དུས་ད་ནི། ཁོ་རྩད་གཅོད་བྱས་བྱས་ཐ་མ་གོ་ལ་ཨ་ལས་ད་སྙིང་རྗེ་ཆེན་པོ་དེ་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་པ་རེད་ཅེས་ནི་དེ་ཀོ་རྩད་གཅོད་བྱས་ན་ཤེས་ཐུབ་རྒྱུའང་ཡིན་པ་རེད་བ། ཁོ་སྙིང་རྗེ་ཆེན་པོ་དེ་སྤྱིར་བཏང་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་པ་རེད་དེ། ཡིན་ན་ཡང་འདིའི་སྐབས་སུ་བསྟོད་ཕྱག་ཡུལ་དུ་དངོས་སུ་མ་སྨོས་ན། ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ་ཤེས་ཀྱི་མ་རེད་ཟེར་གསུངས་པ་རེད་བ། འོ་དེའི་ཆེད་དུ་དགོས་པ་དེའི་ཆེད་དུ་རྩོམ་པ་ཡིན། དེའང་སྔོན་དུ་ཁྱེད་ཀྱིས་དག་ཐུབ་ལ་ཞེ་ན་ད་རེད། དབུ་མ་འཇུག་པའི་ཆེད་དུ་ཡོད་འདུག་བྱ་དེའི་ཟེར་དགོས་རེད་མ་གཏོགས་སྤྱིར་བཏང་ཁྱབ་པ་ཡོང་གི་མ་རེད།

གཉིས་ཀྱི་རྒྱུ་གཞན་གཉིས་པོ་དེ་ཡང་སྙིང་རྗེ་ཆེན་པོ་ལ་ཐུག་འགྲོ་བ་རེད་ཅེས་ཀྱི་སྐོར་བཤད་ཡོང་བ་རེད་མ་གཏོགས་རྩ་བའི་ནང་ལ་བྱས་ན་བཤད་མ་དེ་ལ་ཁྱད་མི་འདུག་བ་འོ་སོ་ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང་ཟེར་ཏེ་འོ་ད་སྙིང་རྗེ་ཆེན་པོ་དེ་ཡོན་ཏན་ཐམས་ཅད་ཀྱི་རྩ་བ་ཡིན་པར་བཤད་ཡོང་བ་ཡིན་པ་རེད་འོ་ཐུག་ཅེས་ག་རེ་རེད་ཟེར་དུས་ཉན་ཐོས་དང་རང་སངས་རྒྱས་རྣམས་ཀྱི་ནི་ག་རེའོ་རང་གི་འདོད་ཀྱི་འབྲས་བུ་ཡིན་ན་ཡིན་པ་རེད་དམ་མྱང་འདས་དེ་ཡིན་པ་རེད་བ་འོ་མྱང་འདས་དེ་ག་རེ་ལ་བརྟེན་ནས་ཡོང་གི་འདུག་བ་ཟེར་དུས་ད་ནི་སྙིང་རྗེ་ཆེན་པོ་ལ་ཁོ་ཕར་རྩད་བཅད་ཟེར་ནས་རྒྱུ་རོ་བ་རྩད་བཅད་ཡོང་དུས་ད

སྒོ་མཚུངས་པ་དང་རྒྱུ་གཞན་ཡིན་པ་མཚོན་ནས་མཚུངས་པ་ཞིག་དེ་ཡིན་ཏེ་རང་འགྲེལ་ལས་ཡང་དག་པར་རྫོགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་པས་ཀྱང། ཐོག་མར་བཅོམ་ལྡན་འདས། སྙིང་རྗེ་ཆེན་པོ་སངས་རྒྱས་ཉིད་ཀྱི་རྒྱུ་ཕུན་སུམ་ཚོགས་པ་དང་པོ་སེམས་ཅན་འཁོར་བའི་བཙོན་རར་བསྡམས་པ་སྐྱབས་མེད་པ་དཔག་ཏུ་མེད་པ་མ་ལུས་པ་ཡོངས་སུ་སྐྱོབ་པའི་མཚན་ཉིད་ཅན་ལ་བསྟོད་པར་འོས་པ་ཉིད་དུ་བསྟན་པའི་ཕྱིར་ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་ཞེས་སོགས་ཚིགས་སུ་བཅད་པ་གཉིས་སྨོས་སོ། ཞེས་ནས། འོ། སྙིང་རྗེ་ཆེན་པོ་ལ་སོ་སོར་མ་ཕྱེ་བར་ཕྱག་འཚལ་བ་སྐོར་ལ།

རེད། བཅོམ་ལྡན་འདས་དེ་བཅོམ་ཐིག་གར་སོགས་རིགས་ཐུགས་རྗེ་ཆེན་པོ་ལ་བྱས་ན་འགྲིག་ཡོད་ཡིན་པ་རེད་དེ་བྱས་ན་སངས་རྒྱས་སངས་རྒྱས་འཕགས་པའི་ཐུགས་རྗེ་ཆེ་བ་སྙིང་རྗེ་ཆེན་པོ་ལ་བྱས་ན་བཅོམ་ལྡན་འདས་སྙིང་རྗེ་ཆེན་པོ་ཟེར་ན་འགྲིག་ཡོད་ཡིན་པ་རེད་བ། གཞན་མ་གཏོགས་སྤྱིར་བཏང་དང་པོའི་སྙིང་རྗེ་ཆེན་པོ་དེ་ལ་ཨ་ནི་བཅོམ་ལྡན་འདས་ཟེར་ན་འགྲིག་གི་མེད་མེད་འགྲོ་བཅོམ་ལྡན་འདས་ཟེར་ཏེ་སངས་རྒྱས་ས་ནས་མ་གཏོགས་སྐད་ཆ་བཤད་ཡོད་མ་རེད་བ། ཨོ། སངས་རྒྱས་ཉིད་ཀྱིས།

དང་པོ་ནི། རྩ་བའི་དོན། རྩ་བའི་དོན་ནི་ག་རེ་ཟེར་དང་པོའི་དོན་ཡིན་ལ་གསུང་ཡོང་དུས་རྩ་བ་རེད་ཟེར་ཡས་གོ་དང་པོ་ལ་ཐུག་བ་རེད་ཟེར། ད་དེ་རེས་སྙིང་རྗེ་ཆེན་པོ་དེ་ག་འདྲས་བགྱིད་དུ་རྒྱུག་ག་རེ་འགོ། འཛིན་སྟངས་ཡིན་ནའང་འདྲ་འདུག་ཁོ་ག་འདྲས་ག་འདྲས་ཞིག་རེད་འདུག་ཟེར་ན་སེམས་ཅན་འཁོར་བའི་བཙོན་རར་བསྡམས་པ་ལ་ཨ་ནི་སྐྱབས་མེད་པ་དཔག་ཏུ་མེད་པ་མ་ལུས་པ་ད་དེ་དམིགས་ཡུལ་དེ་ཤེས་ར་བ། སེམས་ཅན་འཁོར་བའི་བཙོན་རར་བསྡམས་པ་སྐྱབས་མེད་པ་དཔག་ཏུ་མེད་པ་མ་ལུས་པ་ཟེར་དུས་ད་སེམས་ཅན་ཐམས་ཅད་ཤེས་ར་བ།

ད་གནས་སྐབས་ཀྱི་རིང་ཅིག་ལ་ཕལ་ཆེར་ཕལ་ཆེར་དེ་འདྲའི་ཁར་ཚོགས་འདུ་གཞན་དོན་བྱེད་དེ་ཚོ་དོན་གཉེར་གྱི་བློ་དེ་ཚོ་མངོན་དུ་འགྱུར་མེད་མེད་འགྲོ་འོ་དེ་སྲིད་ཡ་བའི་དོན་དག་ལ་ད་འདི་ལྟར་བྱ་བ་བྱས་སོ་ཟེར་ན་ཉོན་སྒྲིབ་སྤང་བ་ལ་སོགས་པ་དང་འཁོར་བའི་ཁ་ནས་འདུག་གོ་སྡུག་ཀུན་དེ་ཚོ་ཆ་ཚང་སྤངས་ཚར་ཡིན་ད་སྲིད་པ་གཞན་མི་ཤེས་སོ་ཟེར་ན་ཟེར་གཞན་དུ་འཁོར་བར་སྐྱེ་བ་ལེན་དགོས་མི་འདུག་སོང་བ་རེད་མ་ནི་ཡར་སློབ་དགོས་ཏེ་ག་རེ་བྱས་ནས་སློབ་ཡོང་བ་རེད་དང་པོ།

རེད་བ་ད་སྔོན་ལ་ད་ལྟ་འདི་ག་རེ་གསུངས་པ་རེད་འདི་ལྟར་བྱ་བ་བྱས་སོ་འདི་ལས་སྲིད་པ་གཞན་མི་ཤེས་སོ་གཞན་ལ་གསུང་དགོས་བ་ར་བ། ག་རེ་ཟེར་ན་ངས་ཉོན་སྒྲིབ་ལ་སོགས་པ་དང་འོ་གང་བྱས་འཁོར་བ་ག་རེ་བ་སྡུག་ཀུན་དེ་ཚོ་གང་ག་ལ་སྤངས་ཚར་ཡིན་ད་སྲིད་པ་གཞན་མི་ཤེས་སོ་བྱས་ནས་འོ་གཞན་དུ་སྐྱེ་བ་ལེན་དགོས་ཀྱི་མི་འདུག་སོ་བྱས་ནས་ང་དེ་མོ་ཀོ་བ་ཡིན་ད་དོར་དོར་ཟེར་ན་ང་དགྲ་བཅོམ་པ་ཡིན་གསུང་བཞག་བར་བའོ་དུག་གསུང་བཞག་བར་བ་འོ་དེ་གཞན་ལ་སྒྲོག་པ་བྱས་པ་ཡིན་ན་དེ་དང་འདྲ་བ་ལས་དཔེའི་སྒོ་ནས་བཤད་པ་ཡིན་པ་རེད་མ་གཏོགས།

ཉན་ཐོས་ཀྱི་སྐད་དོད་སྲ་བ་སྲ་བ་ཀ་ནི་ཡིན་ན་དེ་ཡིན་པར་གྲགས། སྲ་བ་ཀ་ནི་ཞེས་པ་དེ་ཐོས་ཐོས་སྒྲོག་པ་དེ་ཡོད་ད་ཆ་ཚེ་ཉན་ཐོས་ཟེར་ཡས་གོ་གཅིག་པ་ཆགས་འགྲོ་ཡིན་པ་རེད། ཐོས་སྒྲོག་པ་ཞེས་འཇུག་པས་ཐོས་སྒྲོག་པ་ལ་འཇུག་པས་དེ་དེའི་དབང་དུ་བྱས་ན། དེ་ལ་ཞེས་ཐོས་སྒྲོག་པ་ཞེས་བྱ་བའི་རྒྱུ་མཚན་ཡོད་དེ་ཐེག་ཆེན་གྱི་ལམ་འབྲས་བུ་དང་བཅས་པའོ། དེ་ལ་ཐོས་ནས་འདི་ལྟར་ཐུབ་པའི་དབང་པོ་ལ་ཐོས་ནས། དེ་དོན་གཉེར་གྱི་ཐེག་ཆེན་གྱི་རིགས་ཅན་གཞན་ལ་སྒྲོག་པར་བྱེད་པའི་རྒྱུ་མཚན་གྱིས། ཨ་ནི་ཁོ་ལ་ཐོས་སྒྲོག་པ་ཞེས་བཤད་པ་རེད། ད་ཡ་གི་ཐོས་ཡ་གོ་ད་འདིའི་ཐོས་ཡ་གོ་ཁ་ཁ་ཕྱིན་པ་ར་བ། ཡ་གི་དེ་ག་རེ་ཟེར་ན། ཟབ་མོ་སྟོང་པ་ཉིད་ཐོས་ཡ་འདི་རང་གི་ཐོས་པ་དེ་དེའི་ཐེག་པ་ཆེན་པོའི་ལམ་འབྲས་བུ་དེ་ཡ་གི་དེ་རང་རང་གི་ཉམས་སུ་ལེན་ཐུབ་དགོས། ཟབ་མོ་སྟོང་པ་ཉིད་ཐོས་ཡ་ནི། འོ། རང་གི་ཉམས་སུ་ལེན་ཐུབ་དགོས། གཞན་མ་དེ་ཐེག་པ་ཆེན་པོའི་ལམ་འབྲས་བུ་དང་བཅས་པ་བས་རང་གི་ཕྱོགས་རེ་ཙམ་ཡང་ཉམས་སུ་བཞེས་མ་ཐུབ་པ་བྱས་ཨ་ནི་གཞན་ལ་སྒྲོག་པ་བྱས་པ་ཙམ་ཡོད་དོ་འདུག་ཨེ་ཙམ་ཡོད་རེད།

མགོན་པོ་བདག་ཅག་དེ་རིང་ཉན་ཐོས་གྱུར་ཞེས་པ་དེ་ཉན་ཐོས་དེ་ཉན་ཐོས་ངོ་མ་ལ་སྦྱར་རྒྱུ་ཡོད་མ་རེད། ར་བ། བྱང་ཆུབ་དམ་པ་འདི་གར་དུ་སྟེ་མགོན་པོ་དེ་རིང་བདག་ཅག་ཉན་ཐོས་གྱུར་ཟེར་ཏེ་བདག་ཅག་ཟེར་དེ་བྱང་ཆུབ་སེམས་དཔའ་དེ་ལ་སྦྱར་དགོས་བ་ཡིན་པ་རེད་བྱང་ཆུབ་སེམས་དཔའ་དེ་ལ། ར་བ། སྦྱར་དགོས་བ་རེད། དེ་རིང་ཉན་ཐོས་སུ་གྱུར་སོང་གསུང་དགོས་བ་ར་བ། བྱང་ཆུབ་དམ་པ་ཡང་དག་བསྒྲག་པར་བགྱི་བྱང་ཆུབ་པ་ཡི་སྒྲ་ཡང་རབ་ཏུ་བརྗོད། ཅེས། འོ། དེ་བས་བདག་ཅག་ཉན་ཐོས་མི་བཟད་འདྲ། དེ་ནས་འོ། ད་ཉན་ཐོས་དང་འདྲ་པོ་ཆགས་སོང་ཟེར་སོང་ང། ཉན་ཐོས་དང་འདྲ་པོ་ཆགས་སོང་ཟེར་ན་མགོན་པོ་བདག་ཅག་དེ་རིང་ཉན་ཐོས་གྱུར་ཞེས་པའི་གྱུར་མཁན་གྱི་ཉན་ཐོས་གྱུར་ཟེར་བའི་གཟིགས་མཁན་དེ་ཉན་ཐོས་ངོ་མ་ལ་བཞག་ན་འགྲིག་གི་མ་རེད་ཉན་ཐོས་དང་འདྲ་བ་ཡིན་བཞག་ན་ལེགས་པ་ར་བ། ར་བ། དེ་རིང་བདག་ཅག་ཉན་ཐོས་གྱུར་བྱས་ར་བ། སངས་རྒྱས་བཅོམ་ལྡན་འདས་ཀྱིས་ཟབ་མོ་སྟོང་པ་ཉིད་ཆོས་གསུངས་པ་ཡིན་པ་རེད་དེ། གསུང་ཡོང་དུས་ད་དེ་གཉིས་ཀ་དེ་ལྟར་སྟོང་པ་ཉིད་དེ་གར་དུ་རྟོགས་དཀའ་བ་དང་དེ་འདྲའི་གོ་དཀའ་བ་ཡིན་ཙང་བྱང་ཆུབ་སེམས་དཔའ་འགའ་ཞིག་གིས་དེ་ནི་མ་གོ་བ་ཡིན་པ་ར་བ། ད་ཡིན་འདི་ཙམ་མ་གོ་བ་ཡིན་ན་གར་བྱས་ལོ། རང་གི། དོན་དེ། ག་རེ་ངོ་ཉམས་སུ་ལེན་མི་ཐུབ་པ་ཞིག་དང་ཐོས་ནས་གཞན་དག་ལ་ཕར་ལན་སྐྱེལ་ག་འགྲོ་ན་འགྲོ་ཚུལ་དོན་དེ་མ་གཏོགས་སང་རང་གི་ཉམས་སུ་ལེན་མི་ཐུབ་པ་ཡིན་ན་ཉན་ཐོས་དང་འདྲ་པོ་འདྲ་པོ་ཆགས་སོང་བྱས་ཨ་ར་བ། མགོན་པོ་བདག་ཅག་དེ་རིང་ཉན་ཐོས་གྱུར་རོ་ཅེས་དེ་རིང་ཟེར་ནས་གོ་ར་ག་རེ་ངོ་དུས་ཀྱི་ཁྱད་པར་སྦྱར་དགོས་འདུག་ཨ། དེ་ནས་ག་རེ་ངོ་བྱང་ཆུབ་དང་བྱང་ཆུབ་བྱང་ཆུབ་དམ་པ་ཡང་དག་བསྒྲགས་པར་བགྱིས་སོ། འོ་ད་ཐེག་པ། ཐེག་ཆེན་གྱི་ལམ་འབྲས་བུ་དང་བཅས་པ་དེ་ཚོ་དག་ག་རེ་ཆ་ཚང་བ་ཞིག་རང་གི་ཉམས་སུ་ལེན་ཐུབ་མ་ཐུབ་པ་བྱས་སོང

འོ་སྒྲ་བཤད་དུ་མེད། ཉན་ཐོས་ཡིན་ན་ཉན་ཐོས་ཀྱི་སྒྲ་བཤད་དུ་ཡོད་པས་མ་ཁྱབ་སྟེ་གཟུགས་མེད་ཁམས་པའི་ཉན་ཐོས་ལ་ཉན་ཐོས་ཀྱི་སྒྲ་འཇུག་ཏུ་ཡོད་ཀྱང་སྒྲ་བཤད་དུ་མེད་པའི་ཕྱིར། དཔེར་ན་སྐམ་ལས་སྐྱེས་པའི་པདྨ་ལ་མཚོ་སྐྱེས་ཀྱི་སྒྲ་འཇུག་ཏུ་ཡོད་ཀྱང་འོ་སྒྲ་བཤད་དུ་མེད་པ་ལྟ་བུ་ཡིན་ཞེས་བཤད། མཚོ་སྐྱེས་ཀྱི་སྒྲ་འཇུག་ཏུ་མཚོ་སྐྱེས་ཞེས་པ་དེ་སྤྱིར་བཏང་མཚོ་ལ་སྐྱེས་མ་སྐྱེས་ཙམ་ལ་ཟེར་ཡ་མ་རེད། རེད་པ་པདྨ་ཡིན་མིན་ལ་མེ་ཏོག་པདྨ་ཡིན་ན་ཁོ་ལ་ཡིན་མིན་བལྟ་རྒྱུ་རེད་མཚོ་སྐྱེས་ཞེས་པ་དེ་སྤྱིར་བཏང་མཚོ་ལ་སྐྱེས་ཚད་གང་ག་ལ་ང་རང་ཚོས་ལབ་ཀྱི་ཡོད་པའི་མཚོ་སྐྱེས་རེད། རེད་མཚོ་སྐྱེས་རེད་དེ་ཡིན་ན་ཡང་ངོ་མ་ཁོ་བྱས་ན་མཚོ་སྐྱེས་ཞེས་པ་དེ་པདྨ་ལ་མ་གཏོགས་མེ་ཏོག་པདྨའི་མིང་ཡིན་པ་རེད། ད་ར་ད་སིད་སིད་ཅན་ཟེར་ན།

འོག་ཏུ། དང་གོ་མཚོ་སྐྱེས་ཀྱི་སྒྲ་འཇུག་ཏུ་ཡོད་སའི་དེ་དང། རྒྱ་སྐད་ག་རེ་ངོ། ཐོས་སྒྲོགས་ཀྱི་སྒྲ་འཇུག་ཏུ་ཡོད་སའི་དེ་གོ། དོན་ལ་ཉན་ཐོས་ཡིན་པའི་ཕྱིར་ཐོས་སྒྲོགས། ཉན་ཐོས་ཡིན་ན་ཐོས་སྒྲོགས་ཡིན་པས་ཁྱབ་གོ། ཡིན་ཙང། ཉན་ཐོས་ཡིན་ཙང་ནི་དེ་གོ། ཐོས་སྒྲོགས་ཀྱི་སྒྲ་འཇུག་ཏུ་ཡོད་ཅེས། འོ་དེ་ནང་བཞིན་བྱས་སྐམ་ལས་སྐྱེས་པའི་པད་མ་དེ་ཡང་མཚོ་སྐྱེས་ཀྱི་སྒྲ་འཇུག་ཏུ་ཡོད་དེ་གོ་མཚོ་སྐྱེས་ཡིན་པའི་ཕྱིར་དང་མེ་ཏོག་པད་མ་ཡིན་པའི་ཕྱིར་ཟེར་ན་འདི་གཡོག་མེད་འགྲོ་འོ་འདུག་ཅེས། བཤད་དུ་མེད་པའི་དཔེར་ན་ཡང་མཚོ་སྐྱེས་ཀྱི་སྒྲ་འཇུག་ཏུ་ཡོད་ཀྱང་ཞེས་སྒྲ་བཤད་དུ་མེད་པ་ལྟ་བུ་ཡིན་པའི་ཕྱིར།

འོ། བྱང་ཆུབ་ཕྱི་མ་ཐེག་ཆེན་གྱི་བྱང་ཆུབ་ཏུ་བགྲོད་པར་བྱེད་པའི་ཐེག་ཆེན་གྱི་ལམ་ལ་བྱེད་པའི་ཕྱིར། ད་འདི་ཡིན་པ་རེད། ཉན་ཐོས་སྐད་ཆ་དེ་བཤད་ཚར་རེད། ད་འདི་ཡིན་པ་རེད། རང་རྒྱལ་དེ། རང་རྒྱལ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་ན། འོ། རང་དོན་དུ་སྡུག་ཀུན་ཉེ་བར་ཞི་བའི་དབྱིངས་ཤིག་གཙོ་བོ་དོན་དུ་གཉེར་བའི་ཐེག་པ་འབྲིང་པོའི་གང་ཟག་དེ་ལ་དེ་ནི་རང་རྒྱལ་ཟེར་གྱི་རེད། དབུ་མ་མཐའ་དཔྱོད་ནང་དེ་ཕལ་ཆེར་མཚན་ཉིད་ཁོ་རང་ད་ག་ལ་བཞག་ཡོང་ཡོད། འོ། རང་རྒྱལ་ཡིན་ཞིང། དེ་ལ། འདིར་སངས་རྒྱས་འབྲིང་ཞེས་བརྗོད་པ་དེ།

ག་རེ་ངོ་འོ་ད་ལྟ་འདི་ནག་ཚོ་ལོ་ཙཱ་བ་ཚུལ་ཁྲིམས་རྒྱལ་བ་ཟེར་ཡིན་དུས་ཁོང་གིས་བསྒྱུར་བཞག་ཡོད་འགྱུར་དེ་དེ་བསྡད་ཡོད་ཟེར་བས་མང་ཆེ་བ་ལབ་པ་དེ་ནི་མང་པོ་ཞིག་ནི་ནག་ཚོའི་འགྱུར་ད་བདེ་བ་ཡིན་ཟེར་ནས་མང་པོ་གསུངས་འདུག་བ། ནག་ཚོ་ལོ་ཙཱ་བས་ཡང་ཚོའི་འགྱུར་བྱེད་ཀྱི་འོ་མ་འདུག་པ་དེ་ལ་ད་སྒྱུར་མཁན་མང་པོ་ཡོད། ནག་ཚོ་ལོ་ཙཱ་བའི་འགྱུར་དེ་ད་འགྱུར་དེ་གར་སོང་རེད་ཅིག།

ངོ་ཐོག་བྱས། ད་འདི་བུདྡྷ་ཞེས་པ་དེ་སྤྱིར་བཏང་དེ་འདྲ་དེ་དག་ང་རང་ཚོ་ག་རེ་ངོ་སཾསྐྲྀཏ་ནང་ན་ང་རང་ཚོ་ཧ་གོ་བ་མ་རེད་མ་ཤེས་ཁོ་ན་བུདྡྷ་ཞེས་པ་དེ་མང་པོ་ཞིག་ལ་འཇུག་དགོས་ཨ་མ་རེད་སྐབས་སྐབས་ལ་ཁོ་གང་ཅི་འདྲ་མི་འདྲ་ལ་འཇུག་དགོས་ཨ་ཡོད་མ་རེད། བྱས་ཙང་སངས་རྒྱས་པ་དང་པདྨ་རྒྱས་པ་ད་ལྟ་རྒྱས་པ་ཟེར་གྱི་ལ་རྟག་པར་བཤད་ཀྱི་ཡོད་ས་རེད་གང་བྱས་འོ་སངས་རྒྱས་པ་པདྨ་རྒྱས་པ་གཉིད་སད་པ་འོ་ཁོང་དུ་ཆུད་པ་འོ་དེ་ཚོ་གང་ག་ལ་འཇུག་དགོས་རེད་འཇུག་པ་ཡིན་ཙང་ད་དེ་དེའི་སྟེང་དུ་ཟེར་བ་བུདྡྷ་ཞེས་པའི་ཚིག་དེའི་སྟེང་དུ་ཏཏྭ་ཞེས་བསྣན་ན།

ངོ། དེ་བསལ་ཏེ་ཁོང་དུ་ཆུད་མ་བཅོས་བསལ་ཏེ་རྟོགས་མ་ཐོབ་ལ་བྱས་ནས་ཁོང་དུ་ཆུད་པ་ལ་འཇུག་པས་རང་རྒྱལ་གྱི་དེ་རང་རྒྱལ་དེ་ཁོ་ན་ཉིད་ཁོང་དུ་ཆུད་པའི་རྟོགས་པ་ལ་གནས་པ་འབྲིང་པོ་ཡིན་པས་ན་ངོ། དེ་ནི་དེ་ཉིད་དུ་བསྒྱུར་བར་བྱ་བ་ཡིན་གྱི། སངས་རྒྱས་འབྲིང་ཞེས་པ་འགྱུར་ཅུང་ཟད་མི་འཚམ་པའི་མི་འཚམ་པ་ཡིན། འཚམ་མ་འཚམ་ཟེར་བློ་དང་འཚམ་མ་འཚམ་ཟེར་ར་བ་བློ་ལ་འཚམ་མ་འཚམ་ཟེར་ར་བ་ང་ཚོ་འདི་བློ་དང་འཚམ་པོ་འདུག་ཟེར་ད་འཚམ་པོ་འདུག་ཟེར་སྐོར་ཏག་ཏག་བདེན་ཞིག་འདུག་ཟེར་ཅིག་ཡིན་པ་འདྲ་འདུག་བ་འཚམ་པོ་རང་མི་འདུག་ཟེར་དེ་ཏོག་ཙམ་འགྲིག་མི་འདུག་ཟེར་ཅིག་བ་རོ་དེ་ཡིན་ང་ཚོ་དེ་བསལ། འཚམ་པ་ཡིན་པའི་ཕྱིར། ད་དེའི་ཚེ་ན་མཁར་བའི་ཉན་ཐོས་དེ་ཉིད་རྟོགས་འབྲིང་ཐུབ་དབང་སྐྱེས་སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང་ཞེས་ཟེར་དགོས་པ་ཡིན་པ་རེད། ནག་ཚོའི་འགྱུར་དེ་ལ་ད་ག་རང་ཡོད་ས་རེད། དུག་ཤ་རང་རྒྱལ་འབྲིང་པོར་འཇོག་པའི་རྒྱུ་མཚན་ཡོད་དེ། ད་རང་རྒྱལ་འབྲིང་པོ་འཇོག་པའི་རྒྱུ་མཚན་ནི། སྐབས་གཉིས་པ་ལས་ཞེས་ཡ་ཁོ་རང་རང་རེད། མ་གལ་དེ་ཡང་རོ། མཁར་ས། རང་བྱུང་བདག་ཉིད་རྟོགས་པའི་ཕྱིར་གཞན་གྱིས་བསྟན་ཡང་མི་དགོས་ལ་བསེ་རུ་ལྟ་བུའི་ཡེ་ཤེས་ནི་ཟབ་པ་ཉིད་དུ་མངོན་པ། གང་གང་ཚེ་ན་གང་ཤེས་ཟེར་དེ་དེ་ནི། སྒྲ་མེད་ཀྱང་དེ་དེ་ལྟར་སྣང་ཞེས་དུས་སྐབས་སུ་ཤེས་པ་ཟབ་པ་དང།

དེ་ཨ་རོ་ཧ་ཛོ་ཐི་ཡི་བེན་ཀི་མེ་ཡིན་པར་བ། གཙོས་རྒྱུད་སྤྲོ་གར་བླ་མ་ལ་དེ་ནི་ངར་ཛོ་ཐི་འདུག་ནི་ཅིག་ཨ་རོ་སྤོས་དཀར་ཅིག་འདུག་ཅེས། མཁན་རིན་པོ་ཆེ་ལས་གུས་པ་ལ་སྤོས་དཀར་ཅིག་འདུག་ཡོད་འདུག་ཨ་ནི་ཕེབས་དགོས་འདུག་ཨ་ནི། པའི་ཚེ་ན་ཁོང་ལ་ཆུ་ཚོད་དང་པོ་དང་ཕྱེད་ཀ་སོ་གཉིས་པ་ཟིན་བསྡད་དགོས་ཞེས་ཨོ་སྐུལ་ཏེ་དེའི་རྒྱུན་བསྲིངས་ནི་བན་དུ་བ་མར་བ། རྒྱུན་དུ་རང་རྟགས་ལྟ་ནས་བསྲིངས་ཞེས་རྒྱུན་བསྲིངས་ཟེར་ནི་རྒྱུན་མ་གར་ཁྲུས་བྱས་བལྟས་ན་དེ་ནི་གོ་ཡག་པོ་ཞིག་ཡོང་གི་ཡོད་ས་འོ་དེ་དེའི་རྒྱུ་མཚན་གྱིས་དེ་དང་འདྲ་བ་ཡིན་པ་རེད། གར་བ་ཉན་ཐོས་ལ་ལྟོས་ནས་ཚོགས་གཉིས་ཀྱི་གོམས་པ་བསྲིངས་ནུས་པ། རེ་བ་ཉན་ཐོས་ལ་བལྟས་ན། བསྐལ་པ་བརྒྱ་ཡི་བར་དུ་ཚོགས་གསོག་དགོས་ཀྱི་ཡང་མེད་ཡིན་པར་གསོག་པ་དེ་འདྲའི་མེད་ཡིན་པར་བ་ད་རང་རྒྱལ་འདིས་བསྐལ་པ་བརྒྱ་ཡི་བར་དུ་ལ་དུག་གསུམ་པ་གི་དཀའ་ལས་བརྒྱབ་ནས་ཚོགས་གསོག་ཐུབ་ཀྱི་ཡོད་ས་ཨ་ནི་རྒྱུན་བསྲིང་ཐུབ་པ་རེད་གོམས་པ་བསྲིང་ནུས་པ་རེད་ཡིན་ཙང་ཉན་ཐོས་ལ་ལྟོས་ཏེ་འོ་རྟོགས་པ་མཐོ་བ་ཆགས་འགྲོ་བ་རེད་འདུག་བྱས། ཚོགས་གཉིས་ཁྱད་པར་ཅན་དང་ཟེར་དུས་ད་དམན་པ་དེ་ཤེས་ཡོང་དགོས་པ་རེད་ཚོགས་གཉིས་ཁྱད་པར་ཅན་རང་རྒྱལ་གྱི་རྒྱུད་ལ་མི་འདུག་བྱས། དེ་ཡང་མི་འདུག་བྱས་སེམས་ཅན་ཐམས་ཅད་ལ་དམིགས་ཏེ། སྙིང་རྗེ་ཆེན་པོ་དེ་ཡང་མི་འདུག་ཅེས་ཐུགས་རྗེ་ཆེན་པོ་དེ་ཡང་མི་འདུག་ཅེས། ཨོ། ད་དེ་ཡང་སྙིང་རྗེ་ཆེན་པོ་ར་ཟེར་རྒྱུ་བ་མ་ཡིན་པར་ཐུགས་རྗེ་ཆེན་པོ་དེ་མི་འདུག་ཅེས། དེ་ནི་རྣམ་པ་ཐམས་ཅད་མཁྱེན་པ་ཉིད་མི་འདུག་ཨོ་དེ་མེད་པ་ཡིན་ཙང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལས་ནི་དམའ་བ་རེད་རྒྱུ་མཚན་དེ་ཡིས་བྱས་ན་ཁོ་འབྲིང་ལ་རེད་དབྱེ་དེ་ལ་བརྟེན་ནས་འདི་རེད་ཅེས། མེད་པས་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ལས་དམན་པས་འབྲིང་པོར་བཞག་པའི་ཕྱིར། དེ་ཡང་ཡིན་པས་རང་འགྲེལ་ལས། དེ་དག་ནི་བསོད་ནམས་དང་ཡེ་ཤེས་ཀྱི་གོང་དུ་འཕེལ་བའི་ཁྱད་པར་གྱིས་ཉན་ཐོས་རྣམས་ལས་ཁྱད་པར་དུ་འཕགས་པའི་ཕྱིར་དང། ཉན་ཐོས་ལས་རྟོགས་པ་མཐོ་བ་ཡིན་པ་དེ་ཤེས་རེ་བ། དེ་ནི་ཕྱིར་དང་ཞིག་ད་ཡོད་ཀྱི་དེ་རེད། བྱང་ཆུབ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལས་དམན་པ་ཡིན་པ་དེ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་དང། ཐུགས་རྗེ་ཆེན་པོ་དང་རྣམ་པ་ཐམས་ཅད་མཁྱེན་པ་ལ་སོགས་པ་མེད་པས་ཡང་དག་པར་རྫོགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ལས་དམན་པའི་ཕྱིར་ན་དེ་ནི་འབྲིང་ཡིན་ནོ་ཞེས་གསུངས། དེ་ཁོ་རང་འཇུག་པ་རང་འགྲེལ་ཁོ་རང་རང་གསལ་པོ་ཞེ་དྲག་འདུག་པ། ཞེས་གསུངས་པའི་ཕྱིར་རོ།

ཡང་དག་པར་སྒྲུབ་པའི་ངོ་བོས་བྱང་ཆུབ་ཆེན་པོ་སྦྱིན་པ་ཞེས་ཟེར་གྱི་བྱང་ཆུབ་ཆེན་པོ་དེ་གནས་སྐབས་ཀྱི་བྱང་ཆེན་ལ་བཞག་ན་འགྲིག་ཡོད་མཐར་ཐུག་གི་བྱང་ཆེན་ལ་སྦྱིན་པ་བཞག་དགོས་པ་བཞག་དགོས་ཏེ་ཡ་གན། ཚོགས་གཉིས་ཁྱད་པར་ཅན་མེད་པའི་རྒྱུ་མཚན་ལ་རང་འབྲས་ཆོས་སྐུའི་ཐུན་མོང་མ་ཡིན་པའི་རྒྱུ་དེ་མེད་པའི་ཕྱིར། དེ་མེད་ན་ཚོགས་ཁྱད་པར་ཅན་མེད་དགོས་ཏེ་འདིའི་ལུང་དེ་སྒྲུབ་དགོས་ཡོད་དོ།

འདུག་བྱ། ཞེས་གསུངས་པའི་ཕྱིར་དེའི་རྒྱུད་ལ་ཚོགས་གཉིས་ཁྱད་པར་ཅན་མེད་ཀྱང་ཞེས་ཉན་རང་གི་རྒྱུད་ལ། ཉན་ཐོས་རང་རྒྱལ་རྒྱུད་ལ། འོ་ཚོགས་ཙམ་ནི་ཡོད་དེ་ཚོགས་ཕལ་པ་ཡོད་པའི་ཕྱིར་དང་མཛོད་འགྲེལ་ལས་ཀྱང་བསྐལ་པ་ཆེན་པོ་བརྒྱར་བྱང་ཆུབ་ཀྱི་ཚོགས་འོ་དག་ལ་སྤྱད་པ་ནི་བསེ་རུ་ལྟ་བུར་འགྱུར་ཏེ་ཞེས་གསུངས་པའི་ཕྱིར་འོ་ད་ཚོགས་གཉིས་གོམས་པ་བསྲིང་ནུས་ཟེར་གོ་བསྐལ་པ་བརྒྱ་ཡི་བར་དུ་དཀའ་ལས་བརྒྱབ་ཅེས་གསུངས་པའི་རང་རྒྱལ་ཉན་ཐོས་ལ་དེ་འདྲའི་བྱེད་ཐུབ་ཀྱི་མེད་ཡིན་པ་རེད་བ་དེའི་རྒྱུ་མཚན་གྱིས། ཉན་ཐོས་ལས་རྟོགས་པ་མཐོ་བ་སྒྲུབ་པ་རེད་བ། ཁ་ཅིག་གིས་རང་རྒྱལ་འབྲིང་པོར་འཇོག་པའི་རྒྱུ་མཚན་དུ། རང་ལམ་དུ་གཟུགས་ཕྱི་རོལ་དོན་འཛིན་གྱི་རྟོག་པ་སྤོང་ཤེས་པ་བདེན་པར་འཛིན་པའི་བདེན་འཛིན་མི་སྤོང་བའི

ཉན་བསམ་སྒོམ་གསུམ་བྱས་པ་ལ་བརྟེན་ནས་རང་རང་གི་འདོད་བྱའི་བྱང་ཆུབ་ཐོབ་པར་འགྱུར་བས། ཨོ། ཐུབ་པའི་དབང་པོ་ལས་འཁྲུངས་པ་བཞག་པའི་ཕྱིར་ཟེར། རྟེན་འབྲེལ་ལུགས་འབྱུང་ལུགས་ལྡོག་ཏུ་བསྒོམ་པ་སྟེ། རང་རྒྱལ་ཉན་ཐོས་ལ་ཡོད་ཨང་ཡིན་ནམ་མེད་ན་མི་ཤེས། དུས་རྒྱུན་ང་རང་ཚོས་རྟེན་འབྲེལ་ལུགས་འབྱུང་ལུགས་ལྡོག་ཏུ་བསྒོམ་ནས་ཅིག་བྱེད་ཅེས་ཟེར་ཏེ། རང་རྒྱལ་ལ་ཤེས་ཡོང་གི་འདུག་བ། རེད་བ། རང་རྒྱལ་ལ་ཤེས་ཀྱི་འདུག་བ་ལས་ཀ་བྱེད་མཁན་གོ། རེད་བ། ཉན་ཐོས་ལ་ཕལ་ཆེར་མེད་པའི་བཟོ་འདྲ་ཅིག། ད་ལྟ་འདི་ག་རྟེན་འབྲེལ་ཟབ་མོའི་དེ་ཁོ་ན་ཉིད་ཟེར་ན་སྟོང་ཉིད་ལ་གོ་དགོས་པ་དེ་ག་རེ་ཟེར་ན་ཉན་རང་གཉིས་ཀ་ཡིན། རྟེན་འབྲེལ་ཟབ་མོའི་དེ་ཁོ་ན་ཉིད་བསྟན་པ་ཁོ་ཉན་པ་དང་སེམས་པ་དང་སྒོམ་པ་བྱས་ཚེ་ཐོས་བསམ་སྒོམ་གསུམ་བྱས། བྱས་པ་ལ་བརྟེན་ནས་དེ་རང་གི་འདོད་བྱའི་བྱང་ཆུབ་ཐོབ་པར་འགྱུར་བ་དེ་རེད་བ། སྟོང་ཉིད་སྟོང་ཉིད་དེ་ཁོ་ན་ཉིད་སྟོང་པ་ཉིད་དེ། སྟོང་པ་ཉིད་ལ་ཐོས་བསམ་སྒོམ་གསུམ་མ་བྱས་ན་བདེན་འཛིན་སྤངས་མ་ཐུབ་བ་བདེན་འཛིན་སྤངས་མ་ཐུབ་ན་ཐར་པ་ཐོབ་པ་ཐུབ་མ་རེད་བ། འོ་ཁོ་ཚོས་བྱང་ཆུབ་ཐོབ་པར་འགྱུར་བས་ཐུབ་པའི་དབང་པོ་ལས་འཁྲུངས་པ་བཞག་པའི་ཕྱིར། འོག་ཏུ་གཟིགས་འདུག་གོ། བྱས་ཙང་ཉན་རང་ཐུབ་དབང་ལས་འཁྲུངས་མ་འཁྲུངས་ཟེར་གོ་ད་ལྟ་ས་མང་པོ་ལས་འུར་གང་ཅི་ཉང་བཅང་འདུག་མ་བཟོད་དེ་སྐད་ཆ་དེར། ཡིན་ནའི་ཉན་རང་ཐུབ་དབང་ལས་འཁྲུངས་མ་འཁྲུངས་དེ་ག་རེ་དགོས་ནས་བཤད་ཀྱི་འདུག།

ག་རེ་བྱ་བ་དང་འཁྲུངས་པའི་ངོ་མ་བ་ག་རེ་བྱ་བའི་རེད། བྱས་ཙང་རང་གི་ཐོབ་བྱའི་བྱང་ཆུབ་ཅེས་ཐོབ་བ་དེ་བཞག་གོ་གཉིས་བཞག་གི་རེད་བ་དེ་རང་གིས་རང་རང་གི་འདོད་བྱའི་བྱང་ཆུབ་མངོན་དུ་བྱེད་པའི་ཕྱིར་རེད་ཟེར་ལབ་ཀྱི་འདུག་བ། མ་ཐུབ་ཚེ་ཉན་ཐོས་དང་རང་རྒྱལ་གཉིས་པོ་དེ་ངོ་མ་བྱས་ན་ད་འཁྲུངས་པ་མེད་མེད་བཟོ་འདྲ་བཞག་གི་འདུག་བ། དེ་དག་ལ་བརྟེན་ནས་ཕ་བཞག་པ་ཞིག་རེད་ཟེར་གྱི་འདུག་བ། ཉན་ཐོས་དང་རང་རྒྱལ་གཉིས་པོ་དེ་ཐུབ་པའི་དབང་པོ་ལས་འཁྲུངས་མ་འཁྲུངས་ཟེར་ན་གང་ཟག་གོ་ཐུབ་པའི་དབང་པོ་ལས་འཁྲུངས་མ་འཁྲུངས་ད་ས་བཏང་གི་རེད་བ། འདིའི་སྐད་ཆ་དེ་བཤད་གི་མི་འདུག་ཨ། ཁོ་ཚོས་རྟེན་འབྲེལ་ཟབ་མོའི་སྟོང་པ་ཉིད་ཉན་བསམ་སྒོམ་གསུམ་བྱས་པ་ལ་བརྟེན་རང་གི་འདོད་བྱའི་བྱང་ཆུབ་དེ་ཐོབ་ཀྱི་འདུག་ཟེར། བྱས་ན་ད་ཐོབ་འདོད་བྱའི་རང་གི་འདོད་བྱའི་བྱང་ཆུབ་དེ་འོ་འཁྲུངས་པ་དེ་བཞག་གི་འདུག་ཨ་བཞག་རྒྱུ་རུ་དེ་ཐོབ་གོ་དེའི་རྒྱུ་མཚན་གྱིས་ཐོབ་པ་བཞག་པའི་ཕྱིར་ཟེར་རྒྱུ་རྒྱུ་མཚན་གོ་ཚིག་ཁོ་རང་ལ་ཐོབ་པ་བཞག་ཟེར་གོ་དེའི་རྒྱུ་མཚན་གྱིས་བཞག་ཟེར་གྱི་འདུག་ཨ། འོ་དེ་འདྲ་ཞིག་རེད་བ་ད་ངོ་མ་གོ་དེའི་སྒང་ལ་བཤད་དགོས་བ་ཡིན་པ་རེད་ཡིན་ནའང་ཉན་རང་ཐུབ་དབང་ལས་འཁྲུངས་ཟེར་དུས་ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་ཞེས་གསུངས་པའི་ཕྱིར་དེ་ཞེས་གསུངས་པའི་ཕྱིར་ཟེར་གི་རེད་བ་འཁྲུངས་ད་ཟེར་དགོས་རེད་བ་ཡིན་ནའང་འཁྲུངས་ལུགས་གོ་དེ་འདྲ་ཞིག་ཡིན་པ་རེད་བ།

འབྱུང་བར་འགྱུར་བ་ན་ཨ་ལས་འོངས། ད་དེ་སངས་རྒྱས་རྣམས་འབྱུང་བར་འགྱུར་བ་ན་རྟེན་ཅིང་འབྲེལ་བར་འབྱུང་བ་ཕྱིན་ཅི་མ་ལོག་པར་བསྟན་པ་ལ་འཇུག་པའི་ཕྱིར་དང། སངས་རྒྱས་འཇིག་རྟེན་དུ་འབྱུང་བར་འགྱུར་ཟེར་དུས་འཇིག་རྟེན་དུ་འབྱུང་བ་ན་སངས་རྒྱས་འཇིག་རྟེན་དུ་བྱོན་པ་ན་འོ་རྟེན་ཅིང་འབྲེལ་བར་འབྱུང་བ་ཕྱིན་ཅི་མ་ལོག་པར་བསྟན་པར་འཇུག་པའི་ཕྱིར། དེ་ཉན་པ་དང་སེམས་པ་དང་བསྒོམ་པའི་རིམ་པ་ལས་ཀྱང། ལྷག་པར་མོས་པ་ཇི་ལྟ་བ་བཞིན་དུ་ནི་ཉན་ཐོས་ལ་སོགས་པ་རྣམས་ཡོངས་སུ་རྫོགས་པར་འགྱུར་བའི་ཕྱིར་འོ་དེའི་རྒྱུ་མཚན་རེ་དོགས་རྟེན་འབྲེལ་ཟབ་མོ་ཕྱིན་ཅི་མ་ལོག་པར་བསྟན། ཁོ་ལ་ཉན་པ་དང་སེམས་པ་དང་བསྒོམ་པ་བྱེད། དེའི་ཐོས་བསམ་སྒོམ་གསུམ་གྱི་རིམ་པ་བྱས་པ་ལ་བརྟེན་ནས་ལྷག་པར་མོས་པ་ཇི་ལྟ་བ་བཞིན། མོས་པ་ཇི་ལྟ་བ་ཅེ་ན་ད་ག་རེ་ཉན་ཐོས་ཡིན་ན་ཉན་ཐོས་ཀྱི་སོ་སོའི་ཐོབ་བྱའི་བྱང་ཆུབ་དེ་རེད། རང་རྒྱལ་ཡིན་ན་རང་གི་ཐོབ་བྱའི་བྱང་ཆུབ་དེ་རེད་མོས་པ་ཇི་ལྟ་བ་བཞིན་དུ་ཉན་ཐོས་ལ་སོགས་པ་སོགས་ཁོངས་ན་རང་རྒྱལ་བཅུག་ནས་ནི་ཡོངས་སུ་རྫོགས་པར་འགྱུར་ཞེས་རང་གི་དེ་ནས་འདོད་པ་དེ་རྫོགས་འགྲོ་གི་འདུག་གསུང་གི་འདོད་པ་རྫོགས་ཡོད་ཅེས་པ་ཞེས་གསུངས་པའི་ཕྱིར་རོ། ཁ་ཅིག་ཉན་ཐོས་སློབ་མ་རྣམས་ཀྱིས་ཐུབ་པའི་དབང་པོས་རྟེན་འབྲེལ་ཟབ་མོའི་ཆོས་བསྟན་པ།

ཆོས་བསྟན་པ་ཡིན་གཟིགས་ཡར་ཡིན་ད་ཐུབ་པའི་དབང་པོས་རྟེན་འབྲེལ་ཟབ་མོའི་ཆོས་གསུངས་ས་ཡི་འཁོར་དུ་གྱུར་པའི་རང་རྒྱལ་ཡོད་ཟེར་དགོས་ཆགས་པ་རེད་བ་དེ་འདྲ་དེ་རང་རྒྱལ་བྱེད་ཡོང་དུས་ད་ཡོད་ཟེར་དགོས་པ་རེད་བ། ཡོད་ན་ད་རང་སངས་རྒྱས་ཀྱི་ཡེ་ཤེས་ནི་བརྟེན་པ་མེད་པར་རབ་ཏུ་འབྱུང་ཟེར་ལུང་ཅིག་ཡོད་པ་རེད་བ་ཅིག་གཤམ་དེ་ན་འདུག་ག་ག་རེ་རེད། ཨོ། ག་རེ་ཡིན་ན་རིན་ཆེན་ཕྲེང་བ་ཡིན་ན་ཅིག་ལུང་ཅིག་ཡིན་པ་རེད་ག་རེ་ཡིན་ན་འདི་གཤམ་དེ་བ་ཅི་འདྲ་ཡོད་རེད།

རང་རྒྱལ། ཁ་ཤས་ནི་རང་རྒྱལ་ན་རང་རྒྱལ་རིགས་ངེས་ཡིན་པས་ཁྱབ་པ་ཅིག་ཤེས་ཡོང་གི། ངེད་ཚོའི་ཡིག་ཆ་ན་རང་རྒྱལ་ན་རང་རྒྱལ་ཡིན་པས་མ་ཁྱབ་པ་དེ་འདི་ནས་སྐད་ཆ་བཤད་བདེ་བ་རེད། ག་རེ་ཟེར་ན་ཐུབ་པའི་དབང་པོས་རྟེན་འབྲེལ་ཟབ་མོའི་ཆོས་གསུང་ས་ཡི་རང་རྒྱལ་ཞིག་འདུག་ག་ཟེར། དེ་ཡོད་ས་ཁོ་རང་རྒྱལ་དེ། ཨ་ནི། ཨ། ཨོ། ཨ། ཁོ་ཁ་དྲངས་པའི་ཆེད་དུ་ཁོ་ལ། ག་རེ་འོང་གི།

དེ་གཅིག་རེད་དེ་ནས་རང་བྱང་ཆུབ་ལ། བདག་ཉིད་ངེས་རྣམས་དང་ཟེར་རང་རྒྱལ་ན་རང་རྒྱལ་རིགས་ངེས་ད་བྱེད་དུས་དེ་ནས་རང་རྒྱལ་རང་རྒྱལ་རིགས་ངེས་མེད་ཁྱབ་བཟུང་ཡིན་ནའང་ཨོ་ཐུགས་རྩེ་སྒྲུབ་དགོས་བ་རེད། ངས་དུས་དེ་འགྲིག་གི་མི་འདུག་གསུང་དགོས་བ་རེད། སྤྱི་བཏང་དེ་ལ་རྙོག་དྲ་ཡོད་བ་རེད། ཨོ། རང་རྒྱལ་སློབ་པ་རྣམས་ཀྱིས་རྟེན་འབྲེལ་ཟབ་མོའི་ཆོས་ཉན་སེམས་སྒོམ་གསུམ་བྱས་པའི་ཚེ་དེ་ལ་རང་གི་བྱང་ཆུབ་ཐོབ་པ་མེད་པས་ཐུབ་པའི་དབང་པོ་ལས་འཁྲུངས་པ་མི་འཐད་ཟེར་ལབ་རེད། རང་ལུགས་དེ་ག་རེ་ཚེ་དེ་ཉིད་དེ་རང་རྒྱལ་ཐོབ་པ་ཡོད་པའི་རྒྱུ་མཚན་གྱིས་སྒྲུབ་དགོས་བ་མ་རེད་བ།

ཐུབ་པའི་དབང་པོའི་རྟེན་འབྲེལ་ཟབ་མོའི་ཆོས་དེ་ལ་ཚེ་དེ་ལ་རང་རང་རྒྱལ་ཡིན་ཕྱིན་ཆད་ལ་ཐུབ་པའི་དབང་པོའི་རྟེན་འབྲེལ་ཟབ་མོའི་ཆོས་ཉན་པའི་ཚེ་དེ་ལ་རང་གི་བྱང་ཆུབ་མངོན་དུ་མ་བྱས་པས་ཁྱབ་པའི་ཕྱིར། དེ་ལ་བྱས་པ་ཅིག་ཡོད་ན་དེ་ནི་ག་རེ་བྱས་འགྲོ་ཟེར་ན། སྲིད་པ་ཐ་མའི་ཚེ་སློབ་དཔོན་གཞན་གྱི་གདམས་ངག་ལ་བརྟེན་ནས་རང་གི་བྱང་ཆུབ་མངོན་དུ་བྱེད་མཁན་རང་རྒྱལ་ཅིག་ཡོད་དགོས་བྱེད་ཀྱི་རེད་བའོ། དེ་མེད་རེད་བ། ཚེ་དེ་ལ་མ་ཐོབ་པས་ཁྱབ་རེད། ཁྱབ་པ་ལ་བརྟེན་ནས་སྐྱེ་བ་གཞན་དུ་དེ་འདྲའི་ཚེ་དེ་ལ་མ་ཐོབ་ན་མ་ཐོབ། སྐྱེ་བ་གཞན་དུ་རང་གི་བྱང་ཆུབ་ཚེགས་ཆུང་ཐོབ་པར་འགྱུར་བའི་ཕྱིར་དེ་ཡིན་ཏེ་དཔེར་ན། ཇི་ལྟར

ཟེར་བ། ཁ་ཅིག་དེ་དེ་འདྲ་ཡིན་ང་རང་བློ་ལ་དེ་ག་རེ་ན། ཐུབ་པའི་དབང་པོ་དེ་བྱང་སེམས་ལས་ཡ་འཁྲུངས་པ་ཡིན་ཞེས་བསྡད་བ། འོ་ད་དེ་འགྲིག་གི་མི་འདུག། མི་འགྲིག་ག་ག་རེ་ཟེར་ན་ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་པ་མ་རེད་བྱང་སེམས་དེ་ཐུབ་པའི་དབང་པོ་ལས་འཁྲུངས། བྱང་སེམས་ཐུབ་པའི་དབང་པོ་ལས་འཁྲུངས་སྟངས་དང་ཉན་རང་ཐུབ་པའི་ག་རེ་ཟེར། ཉན་རང་ཐུབ་པའི་དབང་པོ་ལས་འཁྲུངས་སྟངས་དེ་དང་བསམ་བློ་གཅིག་པ་བྱས་ནས་ལྟ་ས་ལྟ་གི་ཡོད་པ་རེད་བ། ཉན་རང་ཐུབ་དབང་གི་གསུང་ལས་སྐྱེས་པ་ཡིན་ཙང་དེའི་རྒྱུ་མཚན་གྱིས་ནི། ཐུབ་དབང་ལས་འཁྲུངས་པ་བཞག་གི་ཡོད་རེད་དེ་འདྲ་པོ་བྱས་ནས་བྱང་སེམས་དེ་ཡང་ཁོ་ལ་མ་ཤར་གི་ནི་མིང་ལ་ཡང། རྒྱལ་བའི་སྲས་སུ་ལབ་པ་རེད་བ། འོ་དེའི་རྒྱུ་མཚན་གྱིས་ནི། བྱང་སེམས་དེ། ཐུབ་པའི་དབང་པོ་ལས་འཁྲུངས་ཤག་ཐུབ་པའི་དབང་པོ་བྱང་སེམས་འཁྲུངས་པ་འགྲིག་མི་འདུག་ཟེར། འོ་ཐུགས་གཙང་མ་བྱང་སེམས་ཐུབ་པའི་དབང་པོ་ལས་འཁྲུངས་པའི་ཕྱིར་ཏེ་འཁྲུངས་པ་ལྟ་ཐུབ་པའི་དབང་པོས། འོ་ཐེག་ཆེན་གྱི་ལམ་འབྲས་བུ་དང་བཅས་པ་བསྟན་ནས་ཉམས་སུ་བླངས་པ་དེ་ལ་བརྟེན་ནས། བྱང་སེམས་འཁྲུངས་པས་དེ་ལ་རྒྱལ་བའི་སྲས་ཞེས་བརྗོད་པའི་ཕྱིར་ཟེར་ན། སྐབས་དེར་རང་ཉིད་ལ་ཆོས་སྟོན་པ་པོའི་ནི་རྒྱལ་བ་དེ་ལས་འཁྲུངས་པ་ལ་ཏག་ཏག་བསྡད་ཀྱི་འདུག་ཟེར་རྒྱལ་སྲས་ཞེས་བརྗོད་པའི་རྒྱུ་མཚན་ནི་རང་ལ་ཆོས་སྟོན་པའི་ནི་རྒྱལ་བ་དེ་ལས་འཁྲུངས་པའི་རྒྱུ་མཚན་གྱིས་ཐུབ་པའི་དབང་པོ་ཁར་དོན་དུ་འདི་རྒྱལ་སྲས་ཞེས་བརྗོད་པ་རེད་མ་གཏོགས་ཐུབ་དབང་སྤྱི་ཙམ་པ་ལས་འཁྲུངས་པའི་རྒྱུ་མཚན་གྱིས་བཤད་པ་མ་རེད་ཅེས་འོང་འདུག་ཅེས་བདེན་མོད་ཀྱང་རྒྱལ་སྲས་ཞེས་བརྗོད་པ་བདེན་མོད་ཀྱང་ཐུབ་པའི་དབང་པོ་བྱང་སེམས་ལས་འཁྲུངས་པ་མི་འགལ་ཏེ། རང་དང་རྒྱུད་གཅིག་ཏུ་གྱུར་པའི་བྱང་ཆུབ་སེམས་དཔའི་ཉེར་ལེན་དང་རང་དང་རྒྱུད་ཐ་དད་དུ་གྱུར་པའི།

འདོད་པ་སྦྱིན། ཅེས་ག་རེ་ཡོད་ཡིན་ན་ཐུབ་པའི་དབང་པོ་བྱང་སེམས་ལས་འཁྲུངས་པ་མི་འགལ་ཏེ། རང་དང་རྒྱུད་གཅིག་ཏུ་གྱུར་པའི་བྱང་སེམས་ཀྱི་ཉེར་ལེན་དང་རང་དང་རྒྱུད་ཐ་དད་གྱུར་པའི་བྱང་ཆུབ་སེམས་དཔའ་འགའ་ཞིག་ལྷན་ཅིག་བྱེད་རྐྱེན་བྱས་པ་ལ་བརྟེན་ནས་འཁྲུངས་པ་དེ་ད་དཔེར་ན་འཕགས་པ་འཇམ་དཔལ་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔར་གྱུར་པའི་དུས་ཉིད་ན་བདག་ཅག་གི་སྟོན་པ་དང། དེ་ལས་གཞན་པའི་སྐལ་བཟང་གི་སངས་རྒྱས་སྟོང་པོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་དུ་བཅུག་པ་མདོ་སྡེ་ལས་གསུངས་པ་ལྟ་བུ་ཡིན་པའི་ཕྱིར། འོག་ཏུ།

དེ་བཞིན་གཤེགས་པ་རྣམས་ཆེས་ཐོག་མར་ཁོ་ནར་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ། བྱང་ཆུབ་ཀྱི་སེམས་ཡང་དག་པར་འཛིན་དུ་བཅུག་པ། འདོད་པ་ཡིན་ནོ་ཞེས། དག་ཐུགས་སུ་ཡིན་པ་ཞེས། ཡིན་པའི་ཕྱིར་རོ་ཞེས། དེ་རེད་དེ་རེད། འདི་འདྲ་ཟེར་བྱས་གནས་སྐབས་ཀྱི་ཁྱད་པར་གནས་སྐབས་ཀྱི་ཁྱད་པར་ཟེར་གོ་ལ་ཚིག་དུ་མ་གནས་སྐབས་ཀྱི་ཁྱད་པར་ཟེར་གོ་ལ་དོན་དེ་གསུངས་ཡོང་དུས། གནས་སྐབས་ཀྱི་ཁྱད་པར་ལས་ནི་ཞེས་གསུངས་ང།

དེ་བཞིན་གཤེགས་པའི་གནས་སྐབས་ཀྱི་ནི། འོ་བྱང་ཆུབ་སེམས་དཔའི་གནས་སྐབས་རྒྱུ་ཅན་ཡིན་པ་ཉིད་ཀྱིས་ལབ་པ་རེད་བྱས་ཙང་གནས་སྐབས་ཀྱི་ཁྱད་པར་ལས། དེ་བཞིན་གཤེགས་པ་དེ་ནི། འོ་བྱང་ཆུབ་སེམས་དཔའི་རྒྱུ་ཅན་གྱི་གནས་སྐབས་ཡིན་ཙང་ཀ་ནི་བྱང་ཆུབ་སེམས་དཔའ་དེ། དེ་ལྟ་བུའི་དེ་ནི་བྱང་ཆུབ་སེམས་དཔའ་དེ། དེ་བཞིན་གཤེགས་པའི་རྒྱུ་ལ་འགྲོ་བ་རེད་བྱས།

གར་འོང་ངོ། རང་རང་གི་གདུལ་བྱ་ཡི་གདུལ་ཞིང་རེ་རེ་བདག་མོ་འགུགས་རེ་ཞེས་ནས་བསྟན། དེ་སྐྱོན་པ་ཡིན་པར། སློབ་སྦྱོང་དང་མ་སམ་བྱེད་དུ་བཅུག་པ་ཡིན་པར་སློབ་སྦྱོང་བྱེད་མ་བྱེད་བསླབ་བྱའི་སྐྱོན་པར་རོ། འདི་ཡིན་འདི་ཟ་ཁེ་སང་སངས་རྒྱས་གང་གང་ཡིན་དེ་ནི་ཡང་ན་མ་གོ། སོ་སོ་སོ་སོ་སོའི། དག་པའི་ཞིང་རེ་རེ་མ་དག་པའི་ཞིང་རེ་རེའི་གདུལ་བྱའི་དོན་དག་ལ་ནི་སོ་སོ་རེ་རེར་བདམས་ནས་ཕྱིན་པ་ཡིན་པ་རེད། བསྡམས་ཤིང་འདི་ཟ་ང་རང་ཚོ་ད་ཡག་ཤོས་འདི་སོང་ཟ་ལྷ་དང་སོ་སོའི་སྦྱིན་ཡས་དག་པ་བརྒྱ་ཡིན་མ་ཡིན་བ་ཅན་ང་རང་ཚོ་དེ།

ཞེས་གསུངས་པའི་ཕྱིར་རོ། ཁ་ཅིག་བྱང་ཆུབ་སེམས་དཔའ་རྒྱལ་བ་ལས་འཁྲུངས་པ་དེ་ལ་བདེན་ཁ་སྦྱིན་བཞིན་དུ། ཐུབ་པའི་དབང་པོ་བྱང་ཆུབ་སེམས་དཔའ་ལས་འཁྲུངས་པ་མི་འགལ་བ་བསྒྲུབ་རིགས་པ་ལས། སླར་ཡང་ཐུབ་པའི་དབང་པོ་བྱང་ཆུབ་སེམས་དཔའ་ལས་འཁྲུངས་པ་སྒྲུབ་པ་དེ་དོགས་པ་སོ་ན་གནས་པ་ཡིན་ཟེར་ན་འདྲ་པོ་འདྲ་པོ་རེད་ད་རེད་བ། དེ་འདྲ་ག་རེ་ཟེར་ན། དེ་འདྲ་སྤྱི་དང། འཇུག་པའི་ཊཱིཀ་ཆེན་ནང་ལ་ཡོད་ད་ཡོད་རེད། རེད་བ། ད་ལྟ་དེ་ན་དེ་གསུངས་སོང་ང་རང་ཉིད་ལ་ཆོས་སྟོན་པའི་རྒྱལ་བ་དེ་རྒྱལ་བ་འགའ་ཞིག་ལས་འཁྲུངས་པས་རྒྱལ་བ་ལས་འཁྲུངས་ཞེས་བརྗོད་པ་ལ་བདེན་པ་དངོས་གནས་རེད་ཟེར་ནས་བདེན་ཁ་སྤྲད་སོང་ཁོ་ལ་ཁྱེད་རང་དེ་བདེན་པ་རང་རེད་ཟེར་ནས་བདེན་ཁ་སྦྱིན་སོང་ང། སྦྱིན་བཞིན་དུ་ད་དེ་སྦྱིན་རེད་ད་སྦྱིན་ཡོང་དུས་ད་དེ་བདེན་ཁ་སྦྱིན་དགོས་དེ་ག་རེ་ཟེར་ན་ཁ་ཅིག་གིས་ད་ཟེར་གོ་ལ་ཐུབ་པའི་དབང་པོ་ཟེར། བྱང་ཆུབ་སེམས་དཔའ་ལས་འཁྲུངས་ཀྱི་མ་རེད་བྱང་སེམས་ཐུབ་པའི་དབང་པོ་ལས་འཁྲུངས་པ་རེད་ཟེར་ནས་ཡང་སྒྲུབ་དགོས་ལ་ད་བྱང་སེམས་ཐུབ་པའི་དབང་པོ་ལས་འཁྲུངས་པ་མ་ཡིན་པའི་རྒྱུ་མཚན་ཀུན་བཤད་དགོས་པ་གང་ཞིག་གཅིག་ལ།

བྱང་སེམས་དེ་ཐུབ་པའི་དབང་པོ་ལས་འཁྲུངས་པ་མ་ཡིན་པ་དེ་ཤེས་དགོས་ར་བ། ཁ་ཅིག་དེ་བྱང་སེམས་ཐུབ་པའི་དབང་པོ་ལས་འཁྲུངས་ཤག་ཏག་ཏག་ཡོང་དགོས་ར་བ། དེ་འཁྲུངས་པ་མ་ཡིན་པ་སྒྲུབ་དགོས་བ་རེད་དེ། ཁོ་མ་སྒྲུབ་པ་བྱས་ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་པ་ཡང་སྐྱོར་སྒྲུབ་ཀྱི་བསྡད་ཡ་ར་བ། དེ་སྒྲུབ་ཡོང་དུས་ཙ་ད་གིས་དོགས་པ་ཁོ་རང་ཅག་ལ་ཁ་ཅིག་ཁོ་རང་ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་ན་འགྲིག་གི་མི་འདུག་བསམ་པའི་དོགས་པ་ཁོ་ཡོང་ར་བ། ད་ཁོ་དོགས་པ་གཅོད་ཡ་ཁོ་ལ་ལན་མ་བརྒྱབ་པ་བྱས་ཡང་སྐྱོར་ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་པ་སྒྲུབ་སོང་ན། ད་ག་རེ་སོ་ར་དོགས་པ་སོ་ན་གནས་པའི་དོགས་པ་རང་འཇགས་གནས་དེ་རི་སོ་ར་ཆགས་འགྲོ་བ་ར་བ། བྱས་ད་དེ་འགྲིག་གི་མི་འདུག་ཟེར་ཡག་རེད། ཨོ། འཁྲུངས་པ་བདེན་ཁ་བྱིན་བཞིན་དུ་ཐུབ་པའི་དབང་པོ་བྱང་སེམས་ལས་འཁྲུངས་པ་མི་འགལ་བ་སྒྲུབ་རིགས་པ་ལས་སླར་ཡང་ཐུབ་པའི་དབང་པོ་བྱང་ཆུབ་སེམས་དཔའ་ལས་འཁྲུངས་པ་སྒྲུབ་པ་དེ་དོགས་པ་སོ་ན་གནས་པ་ཡིན་ནོ་ཟེར་ན། ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་པ་མི་འགལ་ཏེ་ཐུབ་པའི་དབང་པོ་དེ། ཨོ། ག་རེ་ཟེར་ར་བྱང་ཆུབ་སེམས་དཔའ་དེ་ཐུབ་པའི་དབང་པོའི་རྒྱུ་རེད་ཟེར་ནས་མར་མང་པོ་བཤད་དགོས་ར་ཨོ་ཁོ་མ་བཤད་པ་བྱས་ཐུབ་པའི་ཨ་སླར་ཡང་ཐུབ་པའི་དབང་པོ་དེ་བྱང་སེམས་ལས་འཁྲུངས་པ་དེ་ལ་ཨ་ནི་སྒྲུབ་པ་དེ་ལ་དོགས་པ་རང་འཇགས་གནས་འདུག་ཟེར་ན།

དེ་བཞིན་གཤེགས་པའི་རྒྱུ་དེ་གཅེས་པོ་བྱས་གཅེས་སྤྲས་བྱེད་དགོས་པ་གཅེས་པོ་དེ་དང་ཁོ་ལ་གཟབ་གཟབ་རུ་པའི་སྒོ་ཞེ་པོ་བྱས་གཅེས་པོ་བྱས་བསྐྱང་དགོས་ཏེ་ཤེས་པའི་ཆེད་དུ་རེད་ད། དཔེར་ན་ཡིན་པར་དང། དེའི་རྒྱུ་དེའི་རྒྱུ་ལ་བསྔགས་བརྗོད་བྱས་པས་འབྲས་བུ་དེ་བཞིན་གཤེགས་པ་ལ་བསྔགས་བརྗོད་བྱས་པར་འགྱུར་བ་དང་དཔེར་ན་སྨན་གྱི་མྱུ་གུའི་ལོ་མ་འཇམ་པོ། ལོ་མ་འཇམ་པོ་དེ་གཅེས་སྤྲས་ཀྱིས་བསྐྱང་དགོས་པ་དེ་བཞིན་དུ་ཅི་དང་སྨན་རྩ་ཆེན་པོ་ཞེ་པོ་ཅིག་ཡོད་ན་ཁོ་མར་བཏབ་ནས་དེ་ལོ་མ་དམར་པོ་དང་པོ་མ་ནས་ལོ་མ་འཇམ་པོ་བྱས་ནས་མ་དང་པོ་སྐྱེས་མ་དང་པོ་ལོ་མ་དེར་ཁོ་དེ་དུས་ཙ་ན་དཔེ་གཟབ་གཟབ་ཞེ་པོ་བྱས་བསྐྱང་དགོས། ཁོ་དོན་དག་ག་རེ་ཟེར་ན་འབྲས་བུ་སྨན་ཡག་པོ་ཁོ་ལ་དམིགས་ནས་བསམ་བློ་དེ་བཏང་ནས་ཁོ་ཡོང་ཡས་དོན་དག་ལ་དང་པོ་རང་ནས་རྒྱུའི་དུས་ནས་གཅེས་སྤྲས་བྱེད་དགོས་པ་དེ་བཞིན་དུ། དེ་བཞིན་གཤེགས་པའི་རྒྱུ་བྱང་ཆུབ་སེམས་དཔའ་གཅེས་སྤྲས་ཀྱིས་བསྐྱང་དགོས་པ་ཤེས་པར་བྱ་བ་དང། དགོས་པ་གཅིག་རེད་ད་དེ་དགོས་པ་གཅིག་དེ་རེད་ད། དེ་བཞིན་གཤེགས་པ་ལས་ཀྱང་བྱང་ཆུབ་སེམས་དཔའ་ལ་བསྔགས་བརྗོད་བྱེད་པའི་དགོས་པ་གཅིག་དེ་རེད་གཅིག་ལ་ག་རེ་ཟེར་ན་ད་དེ་ནས་ཡང་གཤམ་དེར་གཉིས་ཡོང་བ་རེད། དེ་བཞིན་གཤེགས་པའི་འཁོར་དུ་ལྷགས་པའི་ཉན་རང་གཉིས་ཐེག་ཆེན་ལམ་དུ་ཁ་དྲང་དགོས་པ་ཡོད་པའི་ཕྱིར་དུའོ། དེ་བཞིན་གཤེགས་པའི་ཆོས་གསུངས་སའི་འཁོར་དུ་གྱུར་པའི་ཉན་ཐོས་རང་རྒྱལ་གཉིས་མོ་དེ། དང་པོ་ཉན་ཐོས་ལམ་ལ་ཞུགས་དེ་ནས་རང་རྒྱལ་ག་རེ་ཟེར་དེ་ཉན་ཐོས་ལམ་ལ་ཞུགས་ན་ཞུགས་རང་རྒྱལ་ལམ་ལ་ཞུགས་དེ་ནས་ཡང་ཕལ་ཆེན་ཆེ། དེ་ནས་ཞུགས་ལ་ཡར་བྱང་ཆུབ་ཏུ་སེམས་བསྐྱེད་ཅིག་ཡར་ཡོང་ན། དེ་ཁོ་ཐག་རིང་པོ་ཆགས་འགྲོ་བ་རེད། དེ་ནས།

ངོ་ཡོད་པའི་ཕྱིར། ཉན་རང་ཐུབ་དབང་ཐུབ་དབང་བྱང་སེམས་བྱང་སེམས། རང་གི་བདག་རྐྱེན་དུ་གྱུར་པའི་ཐུབ་པའི་དབང་པོའི་གསུང་ལས་འཁྲུངས་པ་ཡིན་ན། སྐབས་འདིར་ཐུབ་པའི་ཨང་པོ་ལས། འཁྲུངས་ཚུལ་དངོས་སུ་བསྟན་ནས། སྐབས་འདིར་ཐུབ་པའི་ཨང་པོ་ལས་འཁྲུངས་ཚུལ་དངོས་སུ་བསྟན་ནས། བྱང་སེམས་འཁྲུངས་ཚུལ་དངོས་སུ་མི་སྟོན་པའི་རྒྱུ་མཚན་ཅི་ཞེ་ན། ར་བ། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང། ར་བ། དེ་མ་གཏོགས་ནི། བྱང་ཆུབ་སེམས་དཔའ་ཅི་ཞིག་ཅིག་ལས་འཁྲུངས་སེ་བྱས་ནས་ཨ་ནི། དེའི་དངོས་སུ་ནི་ཡང་མེད་པས་སོ། ཡིན་ན་ཡང་སྙིང་རྗེའི་སེམས་དང་གཉིས་སུ་མེད་བློ་དང་བྱང་ཆུབ་སེམས་ནི་རྒྱལ་སྲས་རྣམས་ཀྱི་རྒྱུ་ཞེས་པའི་ཚིག་འདི་གཤམ་དེར་གཅིག་སྟོན་དགོས་བ་ར། སྟོན་དགོས་ར་འོ་ད་འདྲ་འདུག་ཟེར་ན་ཟེར་བ་ལ་དེའི་རྒྱུ་མཚན་ཡོད་དེ། ཉན་རང་ཐུབ་དབང་ལས་འཁྲུངས་ལ་ད་ཡིན་རྒྱུ་རེད་དེ་དེས་གསུང་དགོས་བ་ཡིན་པ་རེད། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང་ཞེས་པའི་གཞུང་ཚིག་གིས། ཉན་རང་ཐུབ་དབང་ཐུབ་དབང་བྱང་སེམས་ལས་འཁྲུངས་ཚུལ་དེ་དངོས་སུ་བསྟན་བྱང་སེམས་དེ། ཨོ། ཅིག་གང་ཡིན་ན་རང་གི་རྒྱུ་ཅིག་ཡོང་བས་ཁོ་ལས་འཁྲུངས་ཚུལ་ཚིག་དེའི་སྐབས་སུ་དངོས་སུ་མ་བསྟན་པ་རེད། ད་སྙིང་རྗེའི་སེམས་དང་གཉིས་སུ་མེད་བློ་དང་བྱང་ཆུབ་སེམས་ནི་རྒྱལ་སྲས་རྣམས་ཀྱི་རྒྱུ་ཞེས་པ་དེ་གིས་ད་བྱང་སེམས་འཁྲུངས་ཚུལ་ཅིག་བཤད་ཡོང་དགོས། ཞེས་པ་དེ་ག་རེ་ཟེར་ན། དེའི་རྒྱུ་གསུམ་པོ་དེ། ཆོས་གསུམ་པོ་དེ་བྱང་ཆུབ་སེམས་དཔའི་རྒྱུ་རེད་ཞུ་དུས་བྱང་སེམས་དེ་དེ་ལས་འཁྲུངས་པ་ཅིག་དོན་གྱིས་གོ་རྒྱུ་ཨ་རོའོ། དེ་ཆེ། ད་དེའི་རྒྱུ་མཚན་ཡོད་དེ། ཉན་རང། འཁྲུངས་ཚུལ་ཁ་སོ། རྒྱུ་མཚན་ཡོད་དེ། ཉན་རང་འཁྲུངས་ཚུལ་དངོས་སུ་བསྟན་པ་དེས། དེ། སྐྱེ་བ་སྙིང་རྗེ་ཆེན་པོ་ཡོན་ཏན་ཐམས་ཅད་ཀྱི་རྩ་བར་ཤེས་པའི་ཆེད་དུ་ཡིན་པའི་ཕྱིར། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས། སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང་ཞེས་པའི་ཚིག་དེའི་སྐབས་སུ།

ཉན་རང་གི་དེ་ག་རེ་ཡིན་ན་རྩ་བའི་རྒྱུ། སྙིང་རྗེ་ཆེན་པོ་ལ་ཐུག་ཚུལ་བསྟན་པའི་ཆེད་དུ་ཡིན་ལ། བྱང་སེམས། བྱང་སེམས། བྱང་སེམས། སྙིང་རྗེ་ཆེན་པོ་ལ་ཐུག་ཚུལ་འདི་ལོགས་སུ་སྟོན་པར་འགྱུར་བའི་ཕྱིར་ད་ཚིག་ཏག་ཏག་ར་འགྲོ་གི་མི་འདུག་འོ་ཐུགས་སེམས་ནི་བསྲུང་བར་བ་འཇུག་པའི་འགྲེལ་ཆེན་ནང་ལ། དེ་ལྟ་ན་སངས་རྒྱས་ཀྱིས་ཉེ་བར་བསྟན་པ་ལས་བྱང་སེམས་འཁྲུངས་ཡག་བཟོ་འདྲ་ངེས་ཟེར་བྱས། ཨོ་ཡོང་ས་རེད་པ།